འདི་ལྟར་ཉེར་ཐོབ་ཟད་མེད་དེ་ལོ་ཐིམ་འབྱོར་ནི་མམ། དང་འདི་རྣམ་ཤེས་འདི་སྟེ་རིམ་པ་བཞིན་དུ་ཉེར་ཐོབ་ཟད་མེད་དེ་ལོ་ཐིམ་འབྱོར་ཡུལ་གྱི་གང་ལས་ལྷའི་ང་ཅལ་ར་ལུ། སྣང་བ་ག་དེ་བས་ར་བྱུང་དོགས་ཡོད་པས་ན་ཟེར་བ་བཞིན་འདི་སྟེ་བྱུང་ཚུལ་འདི་ཤེས་ནི། འདི་སྤྱིར་བཏང་གི་ཉེར་ཐོབ་ཟད་བསླབ་ཀུན་མིག་གི་དོན་ལྟར་དེ་ཡང་ཁ་ཚ་བྱུང་དོགས་བཟུང་བས།

གང་འདི་ཕ་ལས་ཐོབ་པའི་ཁམས་དཀར་ཆ་དེ་དེ་ལུ་བྱང་སེམས་དཀར་པོ་ཟེར་ཡང་སླབ་ཨིན། དེ་མ་ལས་ཐོབ་པའི་གི་ཁམས་དམར་པོ་དེ་ལུ་བྱང་སེམས་དམར་པོ་ཟེར་ཡང་སླབ་ཨིན། དེ་ཐབས་དང་ཤེས་རབ་ཟེར་རུང་ཡའི་དེ་ཡིན། བྱེད་རབ་ཕོ་དང་མོ་གཉིས་དེ་ཐབས་དང་ཤེས་རབ་ཡིན་ཟེར་སླབ་དགོ་མི་གི་དོན་དག་ཡང་ནི་འམ། གསང་སྔགས་རྡོ་རྗེ་ཐེག་པའི་གི་ལུགས་གསང་སྔགས་རྡོ་རྗེ་ཐེག་པའི་གི་ལམ་འདི་ནང་ལུ་ལྷོདཔ་ད་ལུ། ལམ་འདི་ལེགས་ཞིམ་སྦེ་ཉམས་སུ་ལེན་ཤེསཔ་བསྒྲགས་ཅིག་འབད་བ་ཅིན་ད་ཨ་འདི་ཁམས་དཀར་དམར་དེ་གཉིས་ཡང་བྱང་སེམས་དཀར་དམར་སྦེ་སྒོམ་ནི། བྱང་སེམས་དཀར་པོ་དང་བྱང་སེམས་དམར་པོ་གཉིས་འཕྲད་པའི་གི་སྒང་ལས་ད་ཨ་འདི་ང་བཅས་ར་མཐར་ཐུག་བདེ་སྟོང་ལྷན་སྐྱེས་སྐྱེས་པའི་ཡེ་ཤེས་ལོ་ཟེར་མི་འདི་ཚུ་ཡང་དེ་ལས་བརྟེན་ཏེ་སྐྱེས་པའི་འབྱུང་ནི། ད་ལམ་མྱུར་བ། ད་སྟེང་སྒོ་དང་འོག་སྒོ་གི་ལམ་ཟེར་མི་དེ་ཚུ་སྟེ་ལམ་དེ་ཟབ་མོ་ཡིན་པས་ད་མ་པ་དེ་ཚུ་རེ་རེ་བཞིན་དུ་བག་ཟས་དེ་གྱིས་པས་དེ་ཞུ་བ་ཅིན་ཏེ་རུང་ཡང་མ་རུང་བྱིན། ད་ག་ལས་གོ་རུང་ཁམས་དཀར་དམར་གཉིས་ཟེར་ད་ཨ་འདི་བྱང་སེམས་དཀར་དམར་གཉིས་ལུ་ངོས་བཟུང་འབད་བྱ། ད་ང་བཅས་ར་བར་དོ་ཐོས་གྲོལ་དེ་ཡང་མི་དད་པ་མེད་པའི་གི་མི།

མྱོང་བ་ཙམ་གྱིས་འབྲས་ལུས་ཀྱི་ཆོས་ཡིན་པས་དེ་འང་འདི་གཟུང་མེད་ཀྱི་ཆོས་ཏེ། དེ་བྱིན་རླབས་འདི་ལས་ཆེའུ་ཅིག་བཞིན་སོ་སོ་ཅི་ག་ནི་ཡང་མིན། འདི་པས་ནི་འདི་ཀྱི་ང་ཅན་རང། ཟབ་རྟོགས་རྟོགས་པས་ན་མི་ཟབ་མིན། ཚུལ་དང་མཐུན་རྟོགས་རྟོགས་པས་དད་པ་དང་མོས་གུས་འགྱུར་བ་མེད་གཅིག་གིས་ཐོགས་ལས་པའི་ཞིམ་ལས་པས་ལས་གཞན་པའི་ཉིན། འདི་ལས་གཞན་པའི་ཉམས་སུ་བླང་གོ་མ་རྟོགས་དེ་ང་ཅན་རང།

བྱང་སེམས་དཀར་དམར་ཡིན་པ་ལུ་ཡིན་པར་ངོས་བཟུང་ཡིན་པར་ཐག་ཆོད་པའི་གི་ཚུལ་ཡིན་པས་དང་དེ་ཁམས་དཀར་དམར་གཉིས་དེ་ད་ག་ལས་གོ་རུང་དེ་གཉིས་ཀྱི་སྦུག་ལུ་ད་ང་བཅས་ར་ཤི་རནམ་ད་ལུ་ཡང་རྣམ་པར་ཤེས་པ་ཟེར་ང་བཅས་ར་གི་སེམས་དེ་དེ་ནང་ལུ་ཚར་གཅིག་ཚུད་ནི་མམ། གང་དེ་ནང་ལུ་ཚུདཔ་ལས་བརྟེན་ཏེ་གྱི་བས།

ད་ང་བཅས་ར་བླམ་དགེ་བའི་བཤེས་གཉེན་རུ་ཧེ་མ་ལས་ད་དབང་ལུང་ཁྲིད་གསུམ་འདི་ཚུ་ལེགས་ཞིམ་སྦེ་ཞུ་སྟེ་ཡ་ལས་མ་བརྒྱུད་པའི་གི་གདམས་ངག་འདི་ཚུ་ལེགས་ཞིམ་སྦེ་ཡོད་མི་བླམ་དགེ་བའི་བཤེས་གཉེན་འདི་ཚུ་བསྟེན་ཏེ་སྐྱེས་པས་ད་ཨ་འདི་བཟུམ་སྦེ་ཞུ་སྟེ་ཡོད་མི་འདི་ཡང་དེ་དམ་ཚིག་གི་སེལ་འདི་ཚུ་ག་ནི་ཡང་མེད་པ་སྦེ་ཏེ་ཡོད་མི་གི་བླམ་གཅིག་ལས་འདས་པའི་ཞུ་ཞིནམ་ལས་པས་ཞུ་སྟེ་ཡོད་མི་འདི་རང་གི་ཁྲ་ལོ་སྟངས་མ་འདའ་བ་སྦེ་ཏེ་ཕྱག་ཆེན་གྱི་ལུགས་ཟེར། རྫོགས་ཆེན་གྱི་ལུགས་ཟེར་ཡ་འདི་ཕྱག་ཆེན་དང་རྫོགས་ཆེན་གང་རུང་གི་ཉམས་ལེན་ལེགས་ཤོམ་སྦེ་ཡོད་མི་གི་བླམ་དེ་ཚུ་ལུ། ད་རུ་གདམས་ངག་འདི་བཟུམ་སྦེ་ཡོད་མི་དེ་ཚུ་ལུ། བདེ་སྟོང་གི་ཉམས་དང་ལྡན་པར་འགྱུར། ཞེས་གསུངསམ་ཨིན་པས་དུས་སྐབས་བར་འདི་ནང་ལུ་ལ། བདེ་བ་དང། སྟོང་པའི་གི་ཉམས། འདི་ཡང་ནང་ལུ་ཤར་ནི་ཨིན་ཨིན་ཟེར་མས་ལ། བྱང་སེམས་དཀར་དམར་གཉིས་ཀྱི་སྦུག་ལུ་རྣམ་པར་ཤེས་པ་དེ་གནས་ཏེ་སྡོད་དེ་གིས་སྦེ་ཕྱི་ཐོན་མ་འགྱོ་བའི་བར་ན་སྐོར་གཅིག་ཁ་ལུ་གདམས་ངག་ཡོད་མི་གི་བླམ་དགེ་བའི་བཤེས་གཉེན་དེ་ཚུ་ལུ། བདེ་སྟོང་གི་ཉམས་དེའང་འདས་པའི་ཤག་ནས་དབྱིངས། ཟེར། བདེ་སྟོང་གི་ཉམས་དེ་འདས་པའི་ཤག་འོང་དོན་ཡོད་མེད། བདེ་སྐྱེ་སྒང་ལས། བདེ་བ་ཨ་ནེམ་ཅིག་འདུག། ཟེར། ང་ལུ་ག་བ་ཨ་ནེམ་པའི་ཚེ་མེབ་ཅིག་བྱུང་ཡིན། ཟེར། བདེ་པའི་བླ་མ་ཚུར་བས་ཀྱི་བདེ་བ་དང་སྟོང་པའི་ཀྱི་ཉམས་དེ་ཨ་ནེམ་ཅིག་གི་ངང་ངུ་པའི་ཤིམ་ལས་པས་དེ་གནས་དེ་དུས་ནས་དབྱིངས། སེམས། བདེ་སྟོང་གི་ཉམས་དང་ལྡན་པར་གྱུར་སེམས་མེད་དེ། དེ་ཡང་ཕྱག་རྫོགས་ལ་སོགས་པའི་གྱི་གདམས་ངག་གནད་དུ་བསྣུན་པ་སྦེ་བསྒོམ་པའི་གྱི་སྐྱེས་ཆེན་དམ་པ་རྣམས་ལུ་བདེ་སྟོང་ལྷན་སྐྱེས་ཀྱི་དོན་ནམ་ཀ་དག་ཆོས་སྐུ་གྱི་དགོངས་པ་ཟེར་ཡང་སླབ་པས། དེའང་འདི་ཇི་ལྟ་བ་བཞིན་དུ་བདེ་སྟོང་ལྷན་སྐྱེས་ཀྱི་དོན་ཟེར་ཡང་སླབ་པས། ཀ་དག་ཆོས་སྐུ་གྱི་དགོངས་པ་ཟེར་ཡང་སླབ་པས་ཨ་ནི་སྦེ་ཤར་མི་གི་ཉམས་འདི་ལུ། ད་དེ་ཇི་ལྟ་བ་བཞིན་དུ་ཤར་འོང་ནི་དེ་ལྟ་སྟེ་དེ་རུ་ཨ་ནི་བཟུམ་སྦེ་ཧེ་མ་ལས་དེ་གོམས་པའི་ཀྱི་ཉམས་ཡོད་མི་དེ་ཚུ་མ་གཏོགས་དེ་ང་བཅས་ར་བཟུམ་པའི་ཀྱི་སྐྱེ་བ་ཐ་མལ་པ་དེ་ཚུ་ལུ་སྟེ་དེ་སྦེ་ཤར་ཚུགས་པ་ལཱ་ཁག་ཡོད། ད་རུ། ཧེ་མ་ལས་ར་ཕྱག་རྫོགས་ཀྱི་ཉམས་ལེན་ལེགས་ཤོམ་སྦེ་ཡོད་མི་གདམས་ངག་ལེགས་ཤོམ་སྦེ་ཞུ་སྟེ་ཡོད་མི་བླམ་དགེ་བའི་བཤེས་གཉེན་མཁན་སློབ་དགེ་བའི་བཤེས་གཉེན། ད་འང་དེ་བཟུམ་སྦེ་སྒོམ་ཆེན་པ། རྣལ་འབྱོར་པ་རྣལ་འབྱོར་མ་དེ་ཚུ་ལུ་དེ་སྦེ་ཤརཝ་ཨིན་པས།

དེ་ལས་འཇིགས་སྐྲག་དང་དངངས་སྐྲག་ཡང་འབྱུང་མི་ཨིན་ཟེར་མས་འདྲོག་ནི་དེ་ཚུ་ཡང་འོང་དོ་ཡོདཔ་མས། འཇིགས་སྐྲག་དང་དངངས་སྐྲག་འབྱུང་ཞིནམ་ལས་འབད་དེ་ལས་དེ་སེམས་དེ་ག་ཏེ་སོང་སོངམ་ཨིན་ན་མ་ཤེས་ཕྱི་ཐོན་པའི་ཀྱི་སྣང་བ་ཡང་མེད་ནང་ན་སྡོད་པའི་ཀྱི་རང་དབང་ཡང་མེད་འབད་ཞིནམ་ལས་འབད། འཇིགས་སྐྲག་ཅི་ཡང་འབྱུང་འབད་ཞིནམ་ལས་འབད་མུན་ཆེན་གྱི་རླུང་དེ་བཅིངས་དེ་གིས་འབད་ཞིནམ་ལས་འབད། ནག་ཐུམ། བཏང་འབད་པས་དེ་ལས་འདས། འཇིགས་སྐྲག་དང་བཅས་པའི་གྱེན་ཐོག་སླེབས་པས། དེ་དྲན་མེད་སྐྱེས་དེ་ཇོ་བོ་ཡིན་སེམས་མེད་དུས་ཁ་བ་སྣ་ལོ་ཧུད་བདའ་ལུག་ལ། ནང་ན་གཡུ་བོ་ཆེ་དེ་སྐྱེས་ཆེ་སུམ་པ་དེ་གྱིས་ཐ་མ་ལོ་ཧུད་བདའ་ལུག་དེ་ང་ཅེ་རག་ནས་བཟུང་པས་དེ་ཇོ་དོ་ཡོད་པིན་ཡིན་སེམས་མེད། སྟངས་ཐུམ། སྟངས་དེ་དྲན་མེད་སྐྱེས་དེ་སྐྱེས་པས་ཇོ་བོ་ཡིན་སེམས། ད་དུས་སྐབས་འདི་ནང་ལུ་ལྷོདཔ་ད་ལུ། དེ་སེམས་འདི་ནག་ཐུམ། བཏང་རང་དབང་མེད་པར་སྦེ་མུན་ཆེན་གྱི་རླུང་འདི་ལས་ཀྱི་རླུང་གིས་བཅིངས་དེ་གིས་འབད་ཞིནམ་ལས་འབད། དེ་མི་གིས་དེ་གིས་སྦེ་རང་དབང་མེད་པ་འདི་བཟུམ་སྦེ་འགྱོ་ནི་ཡང་མེད་པར་འབད་ཞིནམ་ལས་འབད། རང་གི་རང་དབང་ཡོད་པས། བདེ་སྟོང་ལྷན་ཅིག་སྐྱེས་པའི་གི་ཡེ་ཤེས་དང། ཀ་དག་ཆོས་སྐུ་གི་དགོངས་པ་དེ་རང་གི་ངོ་བཟུང་དེ་གིས་སྦེ། ཆོས་ཉིད་ཀྱི་གནས་ལུགས་ཆོས་ཉིད་ཀྱི་དོན་དེ་ཚུ་རྟོགས་དེ་གིས་སྦེ་ཀ་དག་ཆོས་སྐུ་གི་དགོངས་པ་ལུ།

དྲང་སྲོང་དུ་སྐྱེས་ལོ་ན་ཆེན་ལ་འབྱོར། མ་རྣམས་མཁའ་དག་མཉམ་པའི་སེམས་ཅན་ཐམས་ཅད་ཀྱི་མདུན་དུ་ལེགས་པར་གསལ་བཏབ་སྟེ་སེམས་དཔར་བཞུགས་གང་སེམས་དཔར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། འཆི་ཁ་མདོག་ཉིད་ཀྱི་བར་དོ་དེ་བཞུ་བའི་སྐབས་ལས། ད་ཕྱིས་ཡི་གེ་དབུ་ཕྱེད་ཐང་གི་རིམ་པ་དེ་སོ་གོང་དུ་བཞུ་ཚར་ཏེ་གྱེས་པའི་རགས་པ་ཐིམ་བེད་ཀྱི་ཚུལ་དེ་སོ། ད་དྲ་བ་ཐིམ་བེད་ཀྱི་ཚུལ་འམ་དེ་ནང་གི་དབུ་ཕྱེད་བེད་ཀྱི་ཚུལ་དེ་སོ་བཞུ་བའི་སྐབས་ཡིན། ད་ནང་གི་དབུགས་ཆད་པའི་གི་ཚུལ་འདི་ལུ། ག་དེ་སྦེ་གསུངས་ནུག་ཟེར་བ་ཅིན། ཕྲ་བ་ཐིམ་པ་དང་ཉེར་ཐོབ་འོད་གསལ་ལུ་ཐིམ་ཟེར། གཉིས་ཡོདཔ་ད་ལུ། དང་པོ་ཕྲ་བ་ཐིམ་པའི་གི་ཚུལ་འདི་ལུ་སྐད་ཅིག་དང་པོ་གཉིས་པ་གསུམ་པ་སྦེ་ཕྱེ་སྟེ་གི་སྦེ་ཞུ་ཚར་ཡིན།

མྱུར་སྟོབས་ཡོད་ཚད་ལུགས་མཐུན་མིན་ཟེར། དོན་དག་འདི་སྦས་བ་ཅན་སེམས་ཀྱི་རང་བཞིན་འདི་བ་ཡོད་ཚད་ལུགས་མཐུན་འདི་འཇོག་ཡིན་ཡིན་ཟེར་ན་ཅི་ར་སེམས་ཀྱི་རང་བཞིན་སེམས་ཁོ་ར་ངོ་ཁ་ཡིན་མིན་འདི་དེ་ཡོད་ཚད་ལུགས་ཐ་ཐིམ་འཇོག་དོ་ཡོད་པིན་པས་ཡོད་ཚད་ལུགས་མཐུན་མིན་ཟེར། འོད་གསལ་ལུ་ཐིམ་ཟེར་མི་གི་འོད་གསལ་དེ་ཡང། ད་ཐིམ་པའི་གི་ཚུལ་ག་དེ་སྦེ་ཡིན་ན་མནོ་བ་ཅིན་འོད་གསལ་དེ་ལུ་ཐིམ་པའི་གི་ཚུལ་ཡང། ད་ཕྱི་གི་རྟགས་ལུ་རྟགས་མཚན་དེ་ལུ། སྐྱ་ལམ་ལམ་བྱེད་པའི་ཤར་ཏེ་ཐེའུ་སེའུ་མེ། ད་ང་བཅས་ར་མིག་ཏོ་གིས་མཐོང་ནི་མིན་དེ་གི་སྐབས་ལུ་སྐྱ་ལམ་ལམ་ཟེར་རུང་ནང་ན་སེམས་ལུ་ཤར་ནི་ཡིན། རང་གི་སེམས་ཀྱི་ངོ་ལུ། ད་འདི། ཕྱི་གི་རྟགས་བཟུམ་ཅིག་ལུ་སྐྱ་ལམ་ལམ་བྱེད་པའི་དེ་སྦེ་ཤར་ཏེ་འོང་དོ་ཡོདཔ་ཡིན་ཟེར། མེད་དེ། ནང་གི་རྟགས་ལུ་གནམ་སེར་ཁ་ལུ་གནམ་སྤྲིན་མེད་པ་བཟུམ་སྦེ། གནམ་སེར་ཁ། དེ་དག་ས་སྨུག་དང་སྨུག་པོ་ལ་སོགས་པ་སྤྲིན་དེ་ཚོ་གང་ནས་ཡང་མེད་པ་དཔེ་ཞིམ་ལེ་བའི། གནམ་དྭངས་འཕྲོས་འཕྲོས་ཧིང་སངས།

སྒྲིབ་བྱེད་ཀྱི་རྐྱེན་ག་ནི་ཡང་མིན་འདུག་པ། དེ་ཕྱི་ཁ་ལུ་སྒྲིབ་བྱེད་ཀྱི་རྐྱེན་ས་སྨུག་ཅིག་ཡང་སྤུབ་སྤྲིན་འདི་ཚུ་ཡང་ཁྲིག་གནམ་ཡང་སྤུབ་སུ་ཅིག་འབད་བ་ཅིན་སེམས་འདི་ཡང་ནག་དུང་དུ་ཙམ་ཅིག་སྦེ་དེ་སྒོ་ཡང་ཁྲོད་ཁྲི་བས་མི་མཐོང་ལ། དེ་སྦེ་མིན་པ་སྒྲིབ་བྱེད་ཀྱི་རྐྱེན་ག་ནི་ཡང་མེད་པ་སྦེ་ཧིང་སངས་ས་སྤྲིན་དང་འདི་ཚུ་ས་སྨུག་སྨུག་པོ་འདི་ཚུ་ག་ནི་ཡང་མེདཔ་ད་ལུ་དེ་གནམ་དྭངས་འཕྲོས་འཕྲོས་ཨ་འདི་གི་སྐབས་ལུ་སེམས་འདི་གི་ཧིང་སངས་ས་སྦེ་དེ་སྦེ་དེ་ཤར་དོ་ཡིན། དེ་ཨ་འདི་བཟུམ་སྦེ།

སྒྲིབ་བྱེད་ཀྱི་སྤྲིན་ལ་སོགས་པ་ག་ནི་ཡང་མེད་པར་དྭངས། འཕྲོས་པའི་རྣམ་ལྡན་ཨ་ནི་བའི་ཡོད་པས་ཀྱི་སྦོ་ལུ། ཉིམ་གྱི་ཤ་སྟེ་འོམ་མདའ་ལུ་ལ་དུ། ཉི་མིག་གི་ཟེར་ཏེ་དགའ་དིམ་གྱི་ཆབ་སྟེ་འབྱུང། ཁོ་ཉི་མིག་གི་ཟེར་ཏེ་བ་ད་སོགས་ཆབ་ནི་གི་བགེགས། སྤྲིན་དང་སྲང་མོ་ག་ནི་ཡང་མི་འདོར་བ། ཨ་ནི་བས་ནི་དེ་གི་ནམ་མཁའི་གར་ཆབ། ཉི་མིག་གི་ཟེར་ཏེ་གི་ཆབ་སྟེ་བྱོ་ནི་ཡིན་པས་ལ།

དང། འདི་རྣམས་བསྲེག་ཁ་གྱི་རྣམས་འདི་ན་ལུ། སྟེ་སྤྲིན་ག་ནི་ཡས་མས་པད་ཀྱི་བུ་ལུ་ཉི་མེད་ཀྱི་ཡུལ་ཟེར་གྱི་ཆབ་རྡོ་གསུམ་པས་ང་ཅི་རག་གི་སེམས་དེ་ཨ་ནིམ་ཅི་བས་བྱུང་ཡིན་པས་ལ། ད་སེམས་ཀྱི་ངོ་བོ་ངོ་མ་དེ་ཨ་ནིམ་ཅི་ཡིན་པས་ལ། དེ་སེམས་ཉོན་བཟུང་བྲལ་བ་ཅི་ཤ་དེ་འོག་མིན།

ཁོ་རང་རང་བཞིན་གྱིས་ཕར་བྲོས་ཏེ་སྐྱེས་པའི་ཡ་གསེས་ཡིན་པ། དེའང་འདི་རྣམ་རྟོག་དེ་ལས་བྲོས་ཏེ་སྐྱེས་པའི་འཇུག་ལྟ་ལུགས་སེམས་ཀྱི་ངོ་བོ་བསེ་རུ་འདྲ་སྟེ་རང་བཞིན་བསེ་རུ་འདྲ་དེའང་ནི་སུམ་གཅིག་བཞག་ཡིན། དེའང་འདི་ང་ལྕེ་ར་རྣམ་རྟོག་དེ་སུ་ག་ར་སྒྲིབ་སྡིག་བརྡ་རྟོག་སུམ་གཅིག་པའི་འོག་ཅེ་ང་ལྕེ་ར་སེམས་བློ་དད་ཉོན་མོངས་པ་འདོད་ཆགས་ཀྱི་སྒྲིབ་སྡིག་ཡུལ་དེ་ལས་ཞེ་སྡང་གི་སྒྲིབ་སྡིག་ཡུལ་ང་གཏི་མུག་གི་སྒྲིབ་སྡིག་ཡུལ། ང་རྒྱལ་ཕྲག་དོག་དེ་སུ་སྐྱེས་པའི་སྒྲིབ་ཞིམ་ལས་པས། དེ་སེམས་དེ་གསལ་ཏོག་ཏོ་སྦེ་མི་འོང་བས་བ་ལ་གཉིད་དུ་བྱབ་ནི་ཡོད་པ་ལུ་སེམས་གསལ་ཏོག་ཏོ་མི་འོང་བ་སེམས་དེ་དེ་འདྲ་བ་ཐབས་དེ་དང་འདྲ་ནི་བས། དེ་ན་མི་སེམས་མི་ཡི་དབང་འོམ་ཉེས་འདོགས་བཟུམ་སེམས་གསལ་ཏོག་ཏོ་མི་འོངམ་བཟུམ་ཇི་སྙེད་བྱེ་བྲག་བཟུམ་དེ་ཨ་ནི་སྦེ་དེ་འོང། དེ་གི་སྐབས་ལུ་དེ་ཁོ་རང་བཞིན་གི་དེ་ཉོན་མོངས་པའི་རྟོག་ཚོགས་དེ་ཚུ་རིམ་པ་བཞིན་དུ་འགག་སྟེ་འགྱོ་སྦེ་ཞིནམ་ལས་སྦེ་དེ་ཨ་ནི་སྦེ་འགྱོ་དོ་ཡོདཔ་ཨིན། དེ་ཐ་མ་ལུ་ང་བཅས་ར་གི་སེམས་ཀྱི་རང་བཞིན་ཁོ་རང་ངོ་མ་དེ་ནང་ལུ་གཞིའི་རང་བཞིན་དེ་ལུ་ལྷོདཔ་ཨིན་པས། སེམས་ཁོ་རང་གི་ངོ་བོ་གང་ཡིན་འདི་ལ་ཤུགས་མེད་དེའང་ནི་ང་ཅི་རང་གི་མྱོས་བཟུང་འཚུབ་དྲག་བྱེད་པའི་བ་ཅན་དེའང་ན་ལས་གཞིའི་ཡུལ་སེལ་སེམས་མེད་དེ་སུ་དེ་ང་ཅི་རང་གི་མྱོས་བཟུང་དེ་སྐྱེད་པའི་དེ་ཀྱི་ངང་ལུགས་འགྲུལ་སྦྱོར་ཚུར་བོད་ཀྱི་དགོས་པ་ཡུལ་སེལ་དེ་བས་ཡིན་པས་ལ། དང་འདི་བོད་བདག་ལུགས། དང་འདི་སེམས་ཀྱི་ངོ་བོ་དེ་གང་གསུམ་སྤྱི་ལོ་ཤོས་ནས་ཡིན། དེ་ཉེར་ཐོབ་ཡུལ་སེལ་ལུགས་ཐིམ་དཔེ་གྱིས་དེ་སྐབས་ལུགས་ཡུལ་སེལ་ལུགས་ཐིམ་ཟེར་བའི་ཡུལ་སེལ་དེ་གང་གསུམ་སྤྱི་འདུག་ག་གསལ་བ་ཅན། རྣམ་སེལ་ཁ་སྤྲིན་མེད་དཔེ་གྱིས་རྣམ་འདི་དང་འཕྲོད། འཕྲོད་པའི་ཐེའུ་ཨང་དེ་རྣ་ལུགས་ཉིམ་གྱི་ཡུལ་སེལ་གྱི་ཁྱབ་ཏུ་བཟུང་བས། ཡུལ་སེལ་ཡུལ་སེལ་སེམས་མེད་དེ་ཨམ་གྱི་ཤ་ནི་མེ་ལྔ་ཤེས་རབ་ལུགས། སྤྲིན་མེད་བིད་ཀྱི་ནམ་མཁའ་ལུ། ཉིམ་དགེ་ཡུལ་ཟེར་གྱི་ཆབ་འདི་ཡུལ་བིད་ཀྱི་ཚུལ་བཞིན་ཨང་འདི་ག་གསུམ་གྱི་ཕྲེང་བ་ལ་ད་དོ་ལེ། པའི་ཨང་འདི་གསུམ་པའི་འདི་བ་ཡ་རྒྱ་ཆེའོ་བའི་འདི་བ་ཡ་གསེའོ་བའི། འདི་སིལ་ཉུལ་བཟུང་དང་བྲལ་བ་ཕྱི་རང་ལུ་ཤ་ནི་ཡང་འདི་ལུ་ཡུལ་སེལ་སེ་ལབ་ཡིན་པས་དེ་ཨང་འདི་འགའ་ཕྱི་ར་ཉུལ་བཟུང་ཚུབ་བེ་གོ་ཉུལ་བཟུང་ཚུབ་བེ་གོ་བ་ཅིན་ད་དོ་ལེ་ར་བྱང་བ་བེ་གོ་བེ་ལ་ད་དོ་ལེ་ཧ་གོ་གོ་བེ་ད་དོ་ལེ་སྒོམ་འདི་ལྟ་གོ་བེ་དེ་ཨང་སུ་ལུ་བྱུ་ར་མ་གོ་བ་ཅིན་ཤུལ་ལེ་ཨང་འདི་གསུམ་པའི་ཤ་རུ་ངོ་མི་ཤེས། ཤུ་ལས་ངོ་ཤེས་གནད་ཀྱི་དོན་ལོ། ཉོན་བཟུང་ཚོར་གནད་ཀྱི་དོན་ལོ། ཉོན་བཟུང་ངོ་ཤེས་ཤིམ་ལས་པའི་དལ་གྱི་ངང་ལོ་ནས་དལ་གྱི་ངང་ལས་པའི་སྦྲུལ་དལ་འབྱོར་ཚུར་གནད་ཀྱི་དོན་ལོ། བརྡ་སྟོད་ལས་ར་དང་དུས་དང་སྤྲོ་བ་ལས་ཤིམ་པའི་སྐད་ཤིམ་ལས་པའི་དལ་བ་དང་མུན་སྐྱོད་ཀྱི་ཐོག་ལས་པའི་ཡང་ནས་བཟུང་པའི་བྱང་ཆུབ་འབད་འཚུབ་གྲོགས་བྱེད་པའི་བ་ཅན།

བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཤིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག། སྦྱིན་བདག་མི་ནོར་འཁོར་བཅས་ལ་ཚེ་འདིར་བསམ་པའི་དོན་འགྲུབ་ཅིང། བར་ཆད་ཞི་ནས་བཀྲ་ཤིས་པ་བསམ་པ་ཆོས་བཞིན་འགྲུབ་པའི་བཀྲ་ཤིས་ཤོག།